དེ་ག་ནང་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུའི་ལོ་ལ་ཁོང་གིས་སླར་ཡང Swiss གྱི་གྲོང་ཁྱེར་མང་པོའི་ནང་ལ་ཉིན་གྲངས་བཅུ་ཙམ་གྱི་རིང་གོམ་བགྲོད་ཀྱི་ལས་འགུལ་ཞིག་སྤེལ་འདུག་ད་ད་རིང་གི་ལས་རིམ་འདིའི་ནང་ལ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་སྤེལ་དགོས་དོན་ག་རེ་ཡིན་པ་དང་ལས་འགུལ་འདི་སྤེལ་བའི་སྐབས་སུ་ཚེ་རིང་དབང་འདུས་ལགས་སྐུ་སྒེར་ལ་དཀའ་ངལ་ཆེ་བ་འདྲ་བོ་དེ་འདྲ་བྱུང་ཡོད་མེད་ལས་འགུལ་འདིའི་ཐོག་ནས་བོད་དོན་དྲིལ་བསྒྲགས་ག་ཚོད་གནང་ཐུབ་ཡོད་པ་སོགས་ཀྱི་ཐད་ལ་ཚེ་རིང་དབང་འདུས་ལགས་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི། ང་ལས་རིམ་གཙོ་གཉེར་བ་རིག་འཛིན་ཡིན་ཚེ་རིང་དབང་འདུས་ལགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ཚེ་རིང་དབང་འདུས་ལགས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ད་ཉིན་གྲངས་གཅིག་ཙམ་གྱི་གོང་ལ་མཇུག་བསྒྲིལ་འདུག་གྲོང་ཁྱེར་ཇེ་ནི་ཝ་ནང་ལ། ད་སྤྱི་ཡོངས་ཀྱི་ད་རིང་གི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ག་འདྲ་འདྲ་བོ་ཞིག་བྱུང་སོང་དགོངས་ཀྱི་འདུག་བས་ལས་འགུལ་དེ་ལ་སྡོམ་ཅིག་བསྐྱོན་བ་ཡིན་ན་ག་འདྲ་བྱས་ནས་བསྐྱོན་གྱི་ཡིན་པས། བཀྲ་ཤིས་བདེ་ལེགས་རིག་འཛིན་ལགས་དང་པོ། ཨ་ནེ་ངེད་ཀྱིས་ད་ལས་འགུལ་ད་ལྟ་འདི་ད་ལམ་ཁ་ལ། དཀའ་ངལ་ལབ་ན་ད་དཀའ་ངལ་འདི་འདྲའི་ད་ས་ཟེར། ཉི་མ་གསུམ་བཞི་དཀའ་ངལ་སྡུག་ཅག་འདི་འདྲའི་འཕྲད་སོང་ཨ། ཨ་ཉི་མ་དང་པོ་དེ་ག་རེ་ཡིན་ཟེར་ན་ཨ་ནི་སྤྱི་བཏང་ནས Bicycle ག་ལབ་དགོས་ད་ད་ཡག་པོ་བཟོས་ཡོད་ས་མ་རེད་བ་ཟེར་མི་འདི་གི་མགོ་དང་ཚོ་ཡག་པོ་མ་དགར་བྱས། ཨ་འདི་འདྲས་གི་ཕ་ཚུ་དེ་དཀའ་ངལ་འདྲ་བོ་འཕྲད་སོང་ཉི་མ་དང་པོ་དེ་ལ། ཨ་ནི་ཉི་མ་གཉིས་པ་གསུམ་པ་འདྲ་བོ་ལ་ཨ་ནི་ཡང་གངས་རི་འདྲ་བོ་ད་འདི་འདྲས་ལ་འགག་ཅིག་བཏང། མ་ཏུ་ས་འདི་འདྲས་བྱས། ཨན་ཅི་དང་ནི་ཡང་ས་ཆ་ཏའི་ཁ་ལོགས་ཉམས་མྱོང་ངུ་ནི་བར་ཡིད་མ་ཆེས་ད་ས་བ་འགྲོ་རེད་ཞེས་བྱེད་ད་ནི་ག་རེ་ཡིན་ནས་ཨ་ལམ་ཁ་ལ་རྒྱབ་སྐྱོར་ད་མ་སོང་ནས་མི་དེ་འདྲས་ཀྱིས་ད་ཅི་ད་ནི་ང་རའི་གི་ད་ལྟ་འདིའི Poster དེ་ཚོ་ག་རེ་བྱེད་དེ་འདྲས Cycle སྒང་ལ་ཨ་མི་དེ་འདྲས་ཀྱིས་མཐོང་དུས་སེམས་པ་ཨ་ཁོ་ཚོས་ཀྱི་ལམ་སང་ང་ལ་སྐད་ཆ་དྲིས་ད་ཁྱོད་རང་འདི་ག་བ་ནས་སླེབས་པས་བོད་ནས་སླེབས་ཡིན་པས་ལབ་ཁ་ཤས་ཀྱིས་ཨ་ནི་ངའི་བླ་མས་ཅི་ཐང་ནས་ཨ་ནི་ང Swiss ནང་ལོགས་འདི་འདྲའི་སྐོར་ར་རྒྱག་གི་ཡོད་དེ་གི་ད་དཀའ་ངལ་བོད་ནང་ལོགས་འདི་འདྲའི་དཀའ་ངལ་བྱས་ཨ་ནི་འདི་ག་ལ་ད་ལྟ་པེ་ཅིང་ཨོ་ལོམ་པིག་གི་དོན་དག་འདི་སྒང་ལ་བྱས་ཨ་ནི་མི་ཀུན་འདི་གོང་བོད་ལ་འདི་འདྲའི་ཞུ་དགོས་ཡ་མི་འདི་འདྲའི་དོན་དག་ཁ་ཤས་ཀྱིས་ལབ་ཡོང་དོ་ཁྱོད་རང Petition འདི་འདྲའི་བྱེད་ཀྱི་ཡོད་ལབ་ན་ཨ་ནི་ཁོ་ཚོས་གི་མཚན་རྟགས་འདི་འདྲའི་རོགས་པ་བྱེད་དགོས་ཡོད་འདུག་འདི་འདྲའི་སྐད་ཆ་དྲིས་དོ་རྒྱབ་སྐྱོར། ཨང་ཁ་ཤས་ཀྱིས་ད་མི་དེ་འདྲས་ཉིན་གུང་ཁ་ལག་ཟ་ཡ་ཆེད་ལ་སྒོར་མོ་བཅུ་ཉི་ཤུ་འདྲ་བོ་འདི་འདྲས་ཕྱི་ལོགས་མི་གིས་སྤྲད་འོང་དེ་འདྲས་རྒྱབ་སྐྱོར་ཡག་པོ་བྱེད་སོ། ཨ་ནི། ད་ཁྱེད་རང་ནི་དཀའ་ངལ་མེད་བ་ད་ཡོད་མ་རེད་ཡིན་ནས་ད་སྡུག་རུས་རྒྱབ་བྱས་ད་ག་རེ་ཡིན་ནས་ད་མི་མང་ཚོགས་ཀྱིས་ད་ག་ལབ་དགོས་རེད། ང་ལ་ད་དཔེ་སེམས་གསོ་ལྟ་མ་སངས་རྒྱབ་སྐྱོར་བྱེད་ཁ་ཤས་སྨོན་ལམ་རྒྱབ་ཁ་ཤས་ཀྱིས་ཞབས་བརྟན་འདྲ་བོ་བྱས་ང་ལ་དངོས་གནས་ཧོ་རོ་འདི་འདྲའི་ཡག་པོ་བྱེད་དོ་འདི་གི་ང་ར་སེམས་པ་ནང་ལོགས་ད་ད་འདྲ་ཡིན་པ་ཆ་བྱས་ན་ང་བདེ་པོ་ཐང་པོ་བྱས་ད་འདི་སྐྱིད་བོ་བྱས་འབྱོར་བསྡད་ཡོད་ཨ་འདི་འདྲའི་དཀའ་ངལ་སྤྱད་འཕྲད་མ་ལང་ག་འདི་འདྲའི་སྡུག་ག་འདི་འདྲའི། ཚེ་རིང་དབང་འདུས་ལགས་ཀྱིས་ད་གཙོ་བོ་དེ་དམིགས་ཡུལ་དོན་ཚན་ལྔ་གི་ཐོག་ནས་ལས་འགུལ་དེ་སྤེལ་བ་བཅས་ཆགས་བསྡད་ཀྱི་འདུག་ལས་འགུལ་དེ་སྤེལ་དགོས་དོན་གཙོ་བོ་དེ་ག་རེ་ཆགས་ཀྱི་ཡོད་རེད་ལས་འགུལ་འདིའི་ཐོག་ནས་ཁྱེད་རང་གི་དགོས་འདུན་གཙོ་བོ་ག་རེ་སྟོན་གྱི་ཡོད་བས། ང་ག་རེ་སྟོན་གྱི་ཡོད་ཟེར་ན་ང་རང་ད་ག་རེ་སྐབས་ཐོག་བཤད་བ་ཆགས་ན་སྐུ་མདུན་ཁོང་ད་བོད་ལ་གདན་འདྲེན་ཞུ་ཐུབ་དགོས་ཡ་དེ་བོད་མི་མང་གི་ད་ལས་འགན་རེད་དྲན་གྱི་འདུག་ག་རེ་རེད་ཟེར་ན་སྐུ་མདུན་ཁོང་ད་ད་ལྟ་ད་ང་ཚོ་བོད་མི་མང་དོན་དག་རེ་ག་རེ་ཆབ་སྲིད་ག་རེ་ཐོག་ནས་ནས་ད་ལྟ་ད་སྐུ་ལས་བསྐྱོན་ཡོད་རེད་ད་ལྟ་ད་ད་འདི་ག་ལ་དགུང་ལོ་ཆེན་པོ་ཕེབས་རེད།

ད་ལྟ་སྤྱི་ཚོགས་ནང་ལོགས་ལ་བོད་པའི་ནང་ལོགས་དཀྲུག་གཏོང་ཡ་མང་པོ་འགྲོ་བ་དེ་འདྲའི་དེ་འདྲའི་ལ་མ་བལྟ་བ་བྱས་སོ་སོ་རང་གིས་ད་ལས་འགན་ཡིན་དྲན་ཤུགས་བརྒྱབ་ནས་དཔེར་ང་འདྲ་བོ་སྦྱིན་པ་བྱེད་ས་ནས་ང་ཆུང་དུས་ནས་ཕ་མ་དེ་འདྲ་མཐོང་མ་མྱོང་བ་མི་ཚེ་ནང་ལོགས་ནས་ད་སོ་སོ་གིས་ཆུང་དུས་ནས་བོད་གཞུང་གི་བཀའ་དྲིན་སྐུ་མདུན་ཁོང་གི་བཀའ་དྲིན་བྱས་ཨ་འདིའི་གིས་ད་ད་ལྟ་ད་ང་དེ་འདྲའི་ཧྲ་ཏག་ཏག་བཟོས་དགོས་ཨ་འདི་ང་བཀའ་དྲིན་ཆེན་པོ་ཡིན་དྲན་གི་འདུག་ཨ་འདི་གི་ཕ་དྲིན་ལན་འགྲོ། ང་རང་ད། ད་ལྟ་འདི། གཞོན་སྐྱེས་འདི་འདྲས་ད་ཕྱི་རྒྱལ་ནང་ལོགས་རེད། རྒྱ་གར་ནང་ལོགས་རེད་འདི་འདྲས་འཚར་ཡོང་མཁན་མང་པོ་འདུག་འོ་འདི་ཚོ་ལ་ད་སློབ་ཚན་འགྲོ་ལགས་འོ་རེད་དཔེ་ལྟ་ས་འདྲ་བོ་ཅིག་དངོས་གནས་འོ་རང། དངོས་གནས་འོ་རང་ད། ཚེ་རིང་དབང་འདུས་ལགས་དེ་ནས་འདི་ཅིག་གསུངས་དང་ལས་འགུལ་འདིའི་ཐོག་ནས་དོན་དག་ཆེ་ཤོས་དེ་ག་རེ་སྒྲུབ་ཐུབ་སོང་དགོངས་ཀྱི་འདུག་བས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདི་ཉིན་གྲངས་བཅུ་གསུམ་ཙམ་ཅིག་སྤེལ་ཡོད་རེད་སུད་སིའི་གྲོང་ཁྱེར་མང་པོའི་ནང་ལ་ཁྱོན། Kilometer། དགུ་བརྒྱ་བདུན་ཅུ་དོན་གཉིས་ཙམ་རྐང་འཁོར་སྐོར་སྐྱོད་བཏང་ནས་ཕེབས་ཡོད་རེད་ད་འདི་འདྲས་ཀྱི་ལས་འགུལ་ཉི་མ་མང་པོ་རྒྱང་ཐག་རིང་པོ་འདི་འདྲས་ཀྱི་ལས་འགུལ་སྤེལ་བའི་བརྒྱུད་ནས་དོན་དག་ཆེ་ཤོས་དེ་ག་རེ་སྒྲུབ་ཐུབ་སོང་དགོངས་ཀྱི་འདུག། ད་བར་གྱི་དོན་དག་ཆེ་ཤོས་དེ་དམིགས་ཡུལ་དེ་ཆེ་ཤོས་དེ་ག་རེ་ཡིན་ཟེར་ན་ང་རང་ཡུ་ཨེ་ནོ་ལ་སྟབས་ང་རང་ད་མཉམ་ལྟ་འབྲེལ་འདི་རྒྱལ་ག་ལས་ཚོགས་རོགས་རྒྱག་ཨ་དགོས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་མཉམ་འབྲེལ་རྒྱལ་ཚོགས་ལ་ཨ་ནི་ང་རང་ག་ལས་རྒྱག་དགོས་འདུན་འདི་དོན་ཚན་ལྔ་འདི་སྒང་ལ་བཀོད་བྱས་ད་ཁྱོད་རང་ཚོ་ང་ང་ཚོ་ལ་བོད་མི་མང་ད་བོད་བོད་རང་བཙན་ལ་རོགས་པ་བྱེད་རོགས་བྱེད་ད་ཁྱོད་རང་ཚོ་རྒྱབ་སྐྱོར་འོང་འདི་ཕྱག་དྲིལ་ད་ཡི་གེ་སྤྲད་འདི་ང་དཔེ་གལ་ཆེན་པོ་མཐོང་སོང་ཨ་འདི་གི་ཨ་ནི་འདི་ང་རང་ད་བྱེད་ཐུབ་སོང་དྲན་གི་འདུག་ག་ཅོ་ན་ན་ད་ང་ཚོས་བོད་གཞུང་གི་དོན་གཅོད་ལས་ཁུངས་དང་དོན་གཅོད་བྱས་ཇི་ནི་ཝར་ཚོགས་ཆུང་འདི་ཚོས་རྒྱབ་སྐྱོར་དཔེ་ཡག་པོ་གནང་སོང་ཨ་འདི་གི་ང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡོད་ཨ་འདི་ག་ལ་ང་རང་དམིགས་བསལ་གི་ད་ལྟ་པེ་ཅིང་ཨོ་ལོམ་པིག་གི་འདི་སྒང་ལ་ཡོད་ང་ཉིས་སྟོང་ཉི་ཤུ་རྩ་གཉིས་འདི་གི་ཝིན་ཏེར་འདི་ག་ཤུགས་ཡོད་ཡོད་རྒྱག་གི་ཡོད་ཨ་དེ་ཚོའི་གཉིས་པ་འདི་དེ་ག་རང་ཡིན་ཨ་ནི་ཁ་ཆེམས་གནང་ན་ད་ལྟ་ང་དང་པོ་ལའོ་ཙཱ་ནས་མར་སླེབས་དུས་མཚམས་པ་ལ་ནི་ཇི་ནི་ཝར་གྱི་དམ་པ་ལས་ཁུངས་ཨོ་ལོམ་པིག་གི་ལས་ཁུངས་ཆེ་ཤོས་དེ་ཐུག་སོང་ཨ་དེ་ལ་སྐད་འབོད་དེ་རྒྱག་ཡ་རག་སོང་ཁོ་ཚོ་ལ་ཏེ་སྐད་ངན་བཟོས་རག་སོང་ཨ་འདི་གིས་ང་རང་གཅིག་དོན་དག་ཅིག་གཉིས་སྐྲག་ངས་བྱེད་ཐུབ་རེད་དྲན་གི་འདུག་ད་དེ་འདྲའི་ལགས་འོང་རེད་ད་དེ་ནས་ང་ད་བོད་དེ་ཚེ་རིང་དབང་འདུས་ལགས་ཀྱི་སྙན་ཞུ་ཅིག་ལས་འགུལ་འདི་དེ་འགོ་བཙུགས་པའི་སྐབས་སུ་སྙན་ཞུ་ཅིག་བཟོས་འདུག་མཐའ་མ་དེ་ལ་སྙན་ཞུ་དེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི། གི་ལས་ཁུངས་ལ་ཕུལ་ཐུབ་ཡོད་ས་རེད་གྲོང་ཁྱེར་ཇེ་ནི་ཝ་ནང་ལ་ཡོད་པའི་གི་བྱས་ཙང་དོན་ཚན་འདིའི་ནང་ལོགས་ལ་ཚེ་རིང་དབང་འདུས་ལགས་ཀྱིས་དགོས་འདུན་ལྔ་ཅིག་བཏོན་འདུག་དགོས་འདུན་ལྔ་པོ་དེ་ད་ལྟ་ཚེ་རིང་དབང་འདུས་ལགས་གོང་ལ་འགྲེལ་བཤད་ད་བསྐྱོན་སོང་སྟེ་དོན་ཚན་དང་པོ་དེ་རྒྱ་ནག་གཞུང་གིས་བོད་རྒྱ་གྲོས་མོལ་གང་མྱུར་འགོ་བཙུགས་དགོས་ཀྱི་ཡོད་ཟེར་གཅིག་འདུག་དོན་ཚན་དང་པོ་དེ་གཉིས་པ་དེ་རྒྱ་ནག་གཞུང་གིས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་གང་མྱུར་བཙོན་གྲོལ་གཏང་དགོས་ཀྱི་ཡོད་ཟེར་ཏེ་དོན་ཚན་གཉིས་པ་དེ་ཆགས་ཀྱི་འདུག་དོན་ཚན་གསུམ་པ་དེ། ད་འཛམ་གླིང་ཡོངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་རྒྱ་ནག་གི་པེ་ཅིང་དགུན་དུས་ཨོ་ལིམ་པིག་དེ། དེ་གང་ལྟར་ཕྱིར་འཐེན་བྱེད་དགོས་ཀྱི་ཡོད་ཟེར་ཏེ་དེ་ནང་ལོགས་ལ་མཉམ་ཞུགས་བྱེད་ཀྱི་ཡོད་མ་རེད་ཟེར་ཏེ་རེད། བཞི་བ་དེ། ཀོ་རོ་ན་བྷའི་རེ་སའམ་ཏོག་དབྱིབས་ནད་དུག་འདིའི་ཐད་ལ། སླར་ཡང་ཉམས་ཞིབ་བྱེད་དགོས་ཀྱི་ཡོད་ཟེར་ཡ་དེ་རེད་འདུག་ཨ་ནི་གསུམ་པ་དེ་རྒྱ་ནག་གཞུང་གིས་ད། བོད་མི་ཚོ་ལ། འདས་པའི་ལོ་ངོ་བདུན་ཅུ་ཙམ་གྱི་རིང་བཙན་གནོན་བཤུ་གཞོག་བཏང་ཡ་དེ་མཚམས་འཇོག་བྱེད་དགོས་ཀྱི་ཡོད་ཟེར་ཡ་དེ་རེད་ཤག་དེ་སྔ་ཚེ་རིང་དབང་འདུས་ལགས་ཀྱིས་བོད་དོན་དྲིལ་བསྒྲགས་དང་དྲིལ་བསྒྲགས་ཐོག་ལ་དམིགས་བཀར་གྱིས་གང་ལྟར་ལས་འགུལ་འདི་འདྲས་སྤེལ་འདུག་ཐེངས་འདིའི་ལས་འགུལ་དེ་རྐང་འཁོར་སྐོར་སྐྱོད་ག་རེ་བྱས་གནང་ཡིན་པས་ད་ལས་འགུལ་ག་འདྲས་ཅིག་སྤེལ་བ་ཡིན་ནའི་འགྲིག་གི་ཡོད་རེད་དེ། ཚེ་རིང་དབང་འདུས་ལགས་ཀྱིས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ག་རེ་བྱས་བདམས་ཡིན་པས། རྐང་འཁོར་བའི་ལས་ཀ་ལས་རྒྱུ་དེ་ག་རེ་ཡིན་ཟེར་ན་འང་སྤྱིར་བཏང་ནས་དམིགས་ཡུལ་གཙོ་བོ་དེ་ངེད་ཀྱི་ལོ་གཅིག་སྔོན་ནས་ངས་འཆར་གཞི་དེ་བསྒྲིགས་ཡིན་ང་བྷུརུ་སིལ་ལ་འགྲོ་བར་དྲན་སོང། UAE ཀྱི་པཱ་ལ་མེན་ལ། ལའོ་ལ། འོང་དེ་བྱས་ན་ནི་ཐག་རིང་པོ་རེད་ཨ་ནི་འདི་འདྲའི་གོམ་བགྲོད་ནི་འགྲོ་ཐུབ་མ་རེད་ཨ་ནི་འདི་ཡིན་ངས་བསམ་སོང་རྐང་འཁོར་གྱིས་འགྲོ་ཤར་ན་དྲན་སོང། ཨ་ནི་འདི་གི་ད་ལྟ་ངས་ཚང་མ་གྲ་སྒྲིག་བྱས་ཚར་ད་ལོ། ད་འདི་འདྲས་འདི་འདྲས་ལོ་གཅིག་སྔོན་ནས་ངས་སའི་ཀལ་ཉོས་རེད་གོམ་བགྲོད་ཚར་བ་དང་མི་མང་དེ་ཚོས་ང་ལ་རྒྱབ་སྐྱོར་བྱས་ཞལ་འདེབས་གནང་རྒྱུ་དེ་ཚོས་ཨ་ནས་ངས་སའི་ཀལ་ཉོས་ཡིན་ཨ་ནི་དེ་དུས་ཁོ་རང་ནས་ངའི་དམིགས་ཡུལ་ཇི་དེ་ལྟ་སྟེ་ངས་གཟིམ་མི་ཡིན་པར་ང་འདི་འདྲས་ཅིག་འགྲོ་ཡ་ཡིན་ལབ་ནས་ཡུ་རོབ་ནང་ལོགས་སྐོར་ར་བརྒྱབ་ནས་ཨ་ནས་བྷུརུ་སིལ་འགྲོ་བྷུརུ་སིལ་ནས་ཨ་ནས་ཡུ་ཨེན་ནོ་ད་ལྟ་ཇེ་ནི་ཝར་ཚུར་སླེབས་ཡ་ང་རང་དམིགས་ཡུལ་འགྲོ་བཟོས་ཡོད་དེ་ཡིན་ནས་ད། ཏོག་དབྱིབས་ནད་རིམས་འདི་གི་དཀའ་ངལ་འདི་གི་ཨ་ནི་འགྲོ་ཐུབ་མ་སོང་དེ་འདྲས་བྱས་ན། ཨ་ནི་ངས་འཆར་གཞི་ཚང་མ་བཟོས་ཚར་ཏེ་ཨ་ནི་འཆར་གཞི་དེ་འདུག་བཞག་བཞག་ན་ཆོག་མི་འདུག་ཨ་ནི་དེ་ཡིན་ངས་བསམ་སོང། སུད་སི་ནང་ལོགས་དེ་སྐོར་རྒྱག་དགོས་དྲན་སོང་ག་ཚོད་རྒྱག་ཐུབ་འདུག་ཅི་རེད། རང་ལ། ཨ་ནི་སུད་སི་གི་གྲོང་ཁྱེར་ག་ཚོད་ཅིག་ལ་སྐོར་སྐྱོད་གནང་ཐུབ་ཡོད་རེད་དེ་རིང།

ཉིན་གྲངས་བཅུ་ཙམ་གྱི་གོམ་བགྲོད་ལས་འགུལ་བཅས་སྤེལ་འདུག་ད་ཕྱི་ལོ་ཉིས་སྟོང་ཉི་ཤུ་གྱི་ལོ་ལ་ལས་འགུལ་སྤེལ་བ་དང་ད་ལོ་ལོ་གི་ལས་འགུལ་སྤེལ་བ་གཉིས་བར་ལ་ཁྱད་པར་གཙོ་ཆེ་བ་སྒྲོག་ཅིང་ག་འདྲ་བྱུང་སོང་གོ་གུ།
ད་སྤྱིར་བཏང་ནས་དཀའ་ངལ་ལབ་ན་སྤྱིར་བཏང་ནས་ད་འདི་འདི་ལ་དཀའ་ངལ་འདི་ཆེ་བྱུང་སོང། ག་རེ་ཡིན་ན། དཀའ་ངལ་ཆེ་བ་ག་རེ་ཞིག་བྱུང་ངས། དཀའ་ངལ་ཆེ་བ་དེ་ད་སྤྱིར་བཏང་ནས་ད་གཟུགས་པོ་ལ་ཏེས་དཀའ་ངལ་ཆེ་དྲགས་བྱུང་སོང་དྲན་གི་འདུག་མ་གཞི་ནས་ལུས་རྩལ་ད་མ་བཟོས་ནས་ཨོ་མི་འོང་རང་ཞིམ་པ་གོམ་བགྲོད་དེ་རྐང་པ་ལ་རྨ་བཟོས་ར་མ་གཞི་ནས་གཟུགས་པོ་ལ་དེ་འདྲའི་དཀའ་ངལ་འཕྲད་མ་སོང་ལ། ན་ནིང་ལོ་གི་ད་ད་གོམ་བགྲོད་ལས་འགུལ་དེ་ག་བ་ལ་སྤེལ་རེད་པས་སུད་སི་གི

ཨ་ནི་ཇི་ནི་ཝ་ལ་ཡོང་བ་ལོ། རེད་དེ་ཚེ་རིང་དབང་འདུས་ལགས་ད་ཁྱོད་རང་གིས་གང་ལྟར་བོད་དོན་ཐོག་ལ་དྲིལ་བསྒྲགས་དང་ཅིག་ལས་འགུལ་དེ་འདྲའི་མང་པོ་ཅིག་གནང་གི་འདུག་ལས་འགུལ་འདི་ཚོ་གནང་བའི་སྐབས་སུ་ཁྱོད་རང་སྒེར་ལ་ཉམས་མྱོང་ཆེ་བ་འདྲ་བོ་ཅིག་ག་རེ་ཡོང་གི་འདུག་བས་ཨ་ནི་ལས་འགུལ་འདི་ཚོའི་ཐོག་ནས་གྲུབ་འབྲས་འདྲ་བོ་ཅིག་ག་འདྲ་ཐོན་གི་འདུག་དགོངས་གི་འདུག་བས་ལས་འགུལ་འདི་ཚོ་ཁྱོད་རང་གིས་གར་ཕྱིན་ནས་སྤེལ་གི་ཡོད་པས། ལས་འགུལ་འདི་ང་ག་རེ་བྱས་ནས་སྤེལ་གི་ཡོད་ཟེར་ན་ད་ང་རང་གཙོ་བོ་དེ་ངན་གྱི་སྡིག་ཉེས་ནས་ལབ་པ་འདྲ་བོ་རེད་གཞོན་སྐྱེས་དེང་སང་འཚར་ལོངས་བྱེད་མཁན་དེ་ཚོ་ལ་དངོས་གནས་བསྔོ་རང་ད་བྱེད་སྟངས་ནི་ལོ་ད་ལྟ་འདི་ད་ལོ་གཅིག་ནང་ལ་ཉི་མ་སུམ་བརྒྱ་དྲུག་ཅུ་ཡོད་རེད་སུམ་བརྒྱ་དྲུག་ཅུ་ནས་ད་ཉི་མ་བཞི་ལྔ་འདི་འདྲའི་གཏང་ཐུབ་ཡས་ད་བོད་དོན་ཐོག་ནས་སོ་སོ་ད་རང་བཙན་ཐོག་ནས་འོ་འདི་འདྲའི་ཀ་ལ་ཤུགས་རྒྱག་ཐུབ་ཡས་འདི་འདྲའི་ད་ང་རང་སེམས་ཤུགས་འདྲ་བོ། དཔེར་ན་ཤོད་ཟེར་ན་འོ་ཁོང་ཚོ་ལ་གཞོན་སྐྱེས་འདི་ཚོ་མེད་ནའ་ཨ་ནི་ང་རང་གི་དམིགས་ཡུལ་ག་རེ་གཙོ་བོ་ཆེ་ཤོས་དེ་ག་རེ་ཡིན་ཟེར་ན་རྡོག་རྩ་གཅིག་སྒྲིལ་ཆེ་བོ་ལ་མདའ་འདི་ཡ་དེང་སང་འདི་སྤྱི་ཚོགས་ནང་ལ་གྲབས་མང་དྲགས་བྱས་ཨ་ནི་ཉེན་ཁ་ཚ་པོ་འདུག་འདི་ད་ང་རང་གི main དམིགས་ཡུལ་འདི་རྡོག་རྩ་གཅིག་སྒྲིལ་བྱེད་དགོས་ཡོད་ཟེར་འདི་གཅིག་ཡིན་པ་ལོ། རེད་ཚེ་རིང་དབང་འདུས་ལགས་ཁྱོད་རང་སྒེར་གྱི་རྒྱབ་ལྗོངས་ལོ་རྒྱུས་ཀྱི་འགྲེལ་བཤད་བསྐྱོན་དང་ཁྱོད་རང་འཚར་ལོངས་བྱུང་ས་ག་པར་བྱུང་རེད་འདི་གོང་དུ་ད་སུད་སི་ནང་ལ་ག་དུས་འབྱོར་རེད་པས་ཨ་ནི། འདི་གོང་གི་ད་གང་ལྟར་རྒྱབ་ལྗོངས་ལོ་རྒྱུས་ཀྱི་འགྲེལ་བཤད་ཅིག་བསྐྱོན་དང། ལགས་ལགས་ང་ཅི་ལྟར་ནས་བྱས་ན་ཆུང་ཆུང་སྒང་ནས་ད་སྐྱེས་ས་སྦེལ་ཀོབ་རེད་དེ་ནས་ང་ཕ་མ་དེ་འདྲའི་ཅི་མཐོང་མ་མྱོང་བ་ཆུང་ཆུང་ནས་ཨ་ནི་ཆུང་ཆུང་ནས་མ་སུ་རི་བསྐྱལ་བཞག་རེད་ལོ་གསུམ་ནས་ཨ་ནི་ལོ་གསུམ་ནས་ལོ་ལྔ་ད་སྨན་ཁང་ལ་བསྡད་ཡིན་པ་མ་སུ་རི་སྨན་ཁང། སྙན་མང་གི་སྨན་ཁང་ཨ་འདི་འདྲས་ལ་འཚར་ལོངས་བྱས། ཨ་ནི kindergarten བྱས་ཨ་ནི་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་པ་ཨ་ནི་དྲུག་པ་དང་ད་དུ་འགྲོ་རེད་མ་སུ་རི་ད་འདྲ་འདི། ཨ་ནི་རྗེས་ལ SOS བཏང་སོང་མ་སུ་རི་ཕ་མ་མེད་རྒྱུ་པོ orphan། ཨ་ནི SOS བྱས་ལ་ཨ་ནི། འཛིན་གྲྭ་དྲུག་པ་ད་བར་ལ་ཨ་ནི་ང་དེ་དུས་ཕ་མ་ཅི་མེད་ཅི་ད་ནི་ཨ་ནི་ཏོག་ཙི་མི་རྩུབ་པོ་འདྲ་བོ་ཆགས་ཡ་བྱས་པ་རྩུབ་པོ་ལབ་པ་རེད་ད་ཅི་ད་ནི་ཨ་ནི་འདི་གི་ང་རང་སེམས་པ་ནང་ལ་ད་དམག་མི་འཛུལ་ན་ཡག་ས་རེད་ཨ་ནི་ཅིག་དམག་འདྲ་བོ་འཛུལ་ཡ་རག་ས་རེད་དྲན་ཡ་བྱས་པ་སེམས་པ་ནང་ལ་ཨ་འདི་འདྲས་བྱས་ལོ་བཅུ་གསུམ་ནས་ཨ་ནི་དམག་མི་འཛུལ་རོགས། དམག་མི་འཛུལ། ཨ་འདི་འདྲས་བྱས། དམག་མི་ཆེ་དང་ཚུད་ཡོང་མ་དེ་ནས་དམག་མི་ཆུང་བར་ཚུད་བྱས་ཨ་ནི་ལོ་གཉིས་ཕ་གིར་འདི་འདྲས་ཞབས་ཕྱི་ཞུས་བསྡད་ཡིན་ཨ་འདིའི་རྗེས་ལ་ཨ་ནི། ང་རང་གིས་ད་བྱེད་དགོས་ད་མ་སོང་ནི་དམག་མི་བྱེད་ཀྱི་བྱེད་དགོས་མ་ལོངས་བྱས་ཨ་ནི་མ་དམག་མི་ནས་མར་ཡང་མར་བུད་པ་ཨ་ནི་བུད་བྱས་ཨ་ནི་ཡང་ལོ་གཉིས་བཞི་ཞག་ད་བར་ལ་ཨ་ནི་ནང་མི་འདི་འདྲས་གིས་གཡོག་པོ་བྱས་བསྡད་ཡིན་པ། མི་ཚང་ནང་མི་འདི་འདྲས་ཀྱི་ལོ་གཉིས་སུ་གཡོག་པོ་བྱས། ཨ་ནེ་དེ་ནས་ཡང་དམག་མི་ལ་ཡང་ཡང་རང་ཅག་འཛུལ་ཡིན་པ། ཨ་ནེ་དེ་དུས་ཨ་ནེ་གཟུགས་པོ་ཆུང་པོ་ཆགས། ཨ་ནེ་ཇི་དགོས་ཡང་ང་ལ་ལོངས་སོ་དམག་མི་རྙིང་པ་འགའ་ཞིག་ཨ་ནེ་དེ་ནས་ཆེད་ང་དམག་མི་འཛུལ་རེད་ཨ་ནེ་དམག་མི་འཛུལ། ལོ་བཅུ་གཅིག་གཞུང་གི་ཞབས་ཕྱི་ཞུས་ཡིན་ཨ་ནེ་དེ་དུས་ཚན་པ་ལ་ཨ་ནེ་རྩེད་མོ་རྩེད་ཀྱི་ཡོད Basket Ball ང་རང་གི་རྩེད་མོ་དགའ་ཤོས་འོ་འདི་ལོ་བཅུ་གཅིག་གཞུང་ལ་ཞབས་ཕྱི་ཞུས་ཡིན Basket རྩེད།

དཔེ་ཡག་པོ་རེད་ལགས་ད། ཨ་འདི་གི་ང་རང་ཡིན་ནས་མི་མང་དེ་ཚོ་གིས་ང་ལ་ལང་ག་ད་ག་རེ་ཡིན་ནས་དཀའ་ངལ་ཅིག་འཕྲད་མ་སོང་ཨ་འདི་འདྲས་དངོས་གནས་ཁོ་རང་ང་རང་ཡིན་ནས་སེམས་ཤུགས་ད་དུང་ཡིན་ནས་ཡོད་ད་ལས་འགུལ་འདི་འདྲས་ང་དཔེ་ཡག་གི་ཆ་ཤས་བླངས་པ་ལ། ལ་ཚེ་རིང་དུས་ལ་ད་གོང་ལ་འདི་གསུང་གི་འདུག་ཨ་ཁྱོད་རང་ཆུང་དུས་ནས་ཕ་མ་གཉིས་ཆ་མཐོང་མ་མྱོང་ཟེར་གི་འདུག་འདི་ག་རེ་བྱས་ནས་རེད་པས་ཕ་མ་གཉིས་ཐུགས་རྗེ་ཆེ་ད་ད་ཕ་མ་གཉིས་དང་འབྲེལ་བ་ག་རེ་ཞིག་ཉེ་བ་ཆགས་རེད། སྔོན་མའི་མི་དེ་ཚོ་འདི་འདྲའི་རེད་བ་ལ། བོད་ནས་ད་རྒྱ་གར་སླེབས་ཚར་སྒང་ལ་ད་ལས་ཀ་ཉིན་གུང་ལས་ཀ་བྱས་ཨ་ནི་ལས་ཀ་བྱེད་ཀྱི་བྱེད་དགོས་རུ་ཆང་ཨ་རག་འཐུང་ཨ་ནི་དགོང་དག་ཆགས་ན་ཨ་ནི། སྔོན་མའི་མི་དེ་ཚོ་ཤུགས་ཆེ་ཆང་ཨ་རག་འཐུང་ར་བཟི་འདི་འདྲའི་ཅིག་བྱེད་ཀྱི་ཡོད་ཟེར་བ་དགོང་དག་ཅི་ད་ནས་ཡ། ཨ་ནི་བསྡད་ཀྱི་ཨ་ནི་ཅི་ད་ནས་ཕ་མ་སྒང་ལ་ཨ་ནི་དཔེར་ན་ཆ་བཞག་ན་ང། བྱས་ད་ནས་ད་ལོ་ཉི་ཤུ་རྗེས་ལ་ངེད་ཀྱི་ད་སྤུན་ཀྱག་བུ་མོ་འདི་འདྲའི་ཐུག་རེད་དོ་མི་ཚེ་ནང་ལོགས་ལ་འོང།
སྤུན་ཀྱག་བུ་མོ་ལ་ནི་ཕ་མ་གཅིག་སྤུན་ཀྱག་རེད།
ཕ་མ་གཅིག་མ་རེད་ཨ་མ་གཅིག་རེད་ལ་འོང་ལ།
ཨ་ནི་འདི་འདྲའི་ཐུག་རེད་ཨ་ནི་དེ་ཚོ་ལ་ཡི་ཚང་མ་པ་ཕ་ཚང་མ་ལོགས་པ་རེད་དོ། ཨ་ནི་བདེ་སྐྱིད་རོ་ཨ་ནི། གང་ཞིག་ག་འདྲས་ཁོང་ཚོ་ག་འདྲས་ཁ་བྲལ་ཡིན་ན་ཆུང་ཆུང་ང་སྐྱེ་བ་དང་ཁ་བྲལ་དོ། ཨ་ནི་འདི་འདྲའི་བྱས་ཨ་ནི་པ་ཕ་དམག་མི་བྱས་དམག་མི་ལ་པ་ཕ། ད་ག་རང་འདིའི་ལོ་ཁོ་ར་ལ་གྲོངས་བ་ཡིན་ཟེར་བ་པ་ཕ་དམག་མི་ལ། ཨ་ལས་ལས། ཨ་ནི་འདི་འདྲའི་བྱས་ང་མ་ནི་མ་ལྷ། ཨ་ནི་འདི་འདྲའི་བྱས་དཀའ་ངལ་འཕྲད་ཤག་ཨ་ནི་འདི་འདྲའི་བྱས་ད་ལོ་ཉི་ཤུ་རྩ་སྤུན་ཀྱག་ད་ཁེ་ཁོས་ཐོངས་མ་ཟ་ཨ་ནི་ཨ་མ་ཡང་དུས་འདི་གྲོངས་ཚར་ཤག་ཨ་ཚེ་རིང་འདི་ལ་ཁྱོད་རང་ཆུང་དུས་ནས་བྱས་ནས་མི་ཚེ་ནང་ལ་གང་ལྟར་བརྒྱུད་རིམ་མང་པོ་ཅིག་འགྲིམས་མྱོང་མཁན་ཅིག་རེད་ཤག་དཀའ་ངལ་མང་པོ་ཅིག་འཕྲད་འདུག་ལགས་ལགས། ཁྱོད་རང་གི་མི་ཚེ་ལ་རྒྱབ་ཤིག་ཅིག་བརྒྱག་ནས་བསམ་བློ་ཅིག་བཏང་བ་ཡིན་ན་ད་ལྟའི་ཆར་ལ་ད་བོད་མི་མང་པོ་ཅིག་གིས་ཁྱོད་རང་གིས་ཕྱག་ལས་གནང་བ་བོད་དོན་ཆེད་དུ་ལས་འགུལ་སྤེལ་བ་དང་ཕྱག་ལས་གནང་བ་དེ་ཚོ་ལ་བསྔགས་བརྗོད་བྱེད་མཁན་ཡི་རང་ཞུ་མཁན་མང་པོ་ཞེ་པོ་ཅིག་ཡོད་རེད་ཁྱོད་རང་སྒེར་གྱི་རྒྱབ་ལྗོངས་མི་ཚེ་ལ་ཕྱི་ཤིག་ཅིག་བྱས་ནས་བསམ་བློ་ཅིག་བཏང་བ་ཡིན་ན་ཁྱོད་རང་སྒེར་ལ་ཚོར་བ་འདྲ་བ་ཅིག་ག་འདྲ་ཡོང་གི་འདུག་ད་ལྟའི་ཆར་ལ།

དཀའ་ལས་བརྒྱབ་ནས་མི་མང་དོན་དག་འགྲོ་ན་མི་མང་དེ་ཚོ་གིས་ང་ལ་འདི་འདྲའི་ད་རྒྱབ་སྐྱོར་བྱས་ག་རེ་ཡིན་ནས་ད་ཕྱག་ཆེན་པོའི་ཡོད་ནས་བྱས་སྨོན་ལམ་བརྒྱབ་ང་ལ་འདི་འདྲའི་བྱས་དུས་ང་ང་རང་ང་རང་སེམས་པ་ནང་ལོགས་ནས་ཡིད་ཆེས་ཡོད་ཨ་ཅེ་ད་ནི་ཡ་སོ་སོ་རང་དཀའ་ལས་བརྒྱག་ཐུབ་ན་ད་འདི་འགྲུབ་གི་རེད་དྲན་གི་འདུག་ངས་ག་རེ་ཡིན་ནས་འོ་འདི་གིས་ད་ང་མི་མང་ལ་བལ་ཏེ་ཡིད་ཆེས་ད་ཡིད་ཆེས་ལ་འོ་རེ་ད་ཐབས་ཆག་གནང་ལ་འོ་རེ་སྙིང་ཐག་པ་ནས་དངོས་གནས་རྒྱབ་སྐྱོར་བྱས་ནས་ད་འདི་ད་འོ་འདི་གིས་ང་དེ་འདས་པོ་ཐང་པོ་འབྱོར་སོང་ད་ད་འདི་འདེལ།

པ་ཚེ་རིང་དབང་འདུས་ལགས་ཀྱིས་ཉེ་ལམ་སྤེལ་བའི་ལས་འགུལ་འདི་ཙམ་མ་ཡིན་པར་ཕྱི་ལོ་ཉིས་སྟོང་ཉི་ཤུའི་ལོ་ལ་ཡང་ཉིན་གྲངས་བཅུ་ཙམ་གྱི་གོམ་བགྲོད་ཀྱི་ལས་འགུལ་བཅས་སྤེལ་ཡོད་རེད། ཚེ་རིང་དབང་འདུས་ལགས་ཀྱིས་དུས་ཚོད་བཏོན་ཏེ་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང་སྙིང་དག་པ་རིག་འཛིན་ལགས།